དེ་རིང་བེ་ལ་ཀོ་བི་རྣམ་གྲོལ་གླིང་དགོན་པའི་ནང་ནང་ཆོས་སློབ་གཉེར་གནང་བ་དང་ད་ལྟའི་ཆར་རྒྱ་གར་གྱི་ཨོ་ཏི་ཤ་འམ་ཡང་ན་ཨོ་རི་ས་མངའ་སྡེ་ནང་རྟེན་གཞི་བྱས་པའི་སྐྱབས་རྗེ་བདུད་འཇོམས་རིན་པོ་ཆེའི་དགོན་པའི་ནང་ཕྱག་ལས་གནང་མཁན་སྐུ་ཞོགས་མཆོག་བཀྲ་ཤིས་ལགས་ཀྱིས་ནང་པའི་ལྟ་གྲུབ་དང་ཚན་རིག་སྦྱངས་པ་ཡིན་ན་ཕན་ཐོགས་དང་དགེ་མཚན་ཡོད་སྟངས་སྐོར་འགྲེལ་བཤད་གནང་དོན། ནང་པའི་ཆོས་ད་ལྟ་ང་ཚོ་ལྟ་གྲུབ་དང་ཚན་རིག་ད་དེ་ལ་གོ་སློབ་སྦྱོང་བྱས་ནས་ད་ཕན་ཐོགས་ཡོང་ལུགས་ཡོང་སྟངས་དེ་ག་འདྲ་རེད་ཞུས་པ་ན་ད་སྤྱིར་བཏང་དང་པོ་ང་ཚོ་དེ་ངོ་འཕྲོད་དགོས་ཀྱི་ཡོད་རེད། འཛམ་བུ་གླིང་འདིའི་ནང་ག་རེ་ཡོད་རེད་ལབ་པ་ཡིན་ན། ད་ང་རང་ཚོ་མི་ཡི་སྤྱི་ཚོགས་ནང་ལ་མི་བསད་དང་རྐུ་མ་རྒྱབ་ཡས་དང་འཕྲོག་བཅོམ་བྱེད་ཡས་དང་མགོ་སྐོར་གཏང་ཡས་དང་གཡོ་སྒྱུ་དང་གཞན་ལ་གནོད་འཚེ་དང་ཉམ་ཐག་ལ་མཐོང་ཆུང་དང་ཅི་བྱས་ལ་བག་མེད་དང་ཆང་རག་ལ་ངན་གོམས་དང་སྤྱི་དོན་རྒྱབ་སྐྱུར་དང་དུག་སེལ་ཐན་པ་དང་གྲོགས་མེད་དུ་ལུས་པ་དང་འཁོན་འཛིན་དང་ཕྲག་དོག་འགྲན་སེམས་སྣ་ཁྲག་ལ་སོགས་པ་དང་དེ་འབྲེལ་གྱི་རྙོག་དྲ་དང་དངོས་གནས་དྲང་གནས་ཀྱི་དཀའ་ངལ་ཤུགས་ཆེན་པོ་ཞིབ་ཏུ་འཕྲད་བསྡད་པ་རེད་དཔེར་ན་ད་ལྟ་ང་ཚོ་སྐད་ཆ་རེ་བཤད་བསྡད་ཡོད་རེད་ད་འཛམ་བུ་གླིང་ས་ཆ་ཁ་ཤས་ན་མི་བསད་བཞིན་པ་རེད་གཏུབ་བཞིན་པ་རེད་ད་དེ་འདྲ་ཆགས་བསྡད་ཡོད་དུས་ཚོད་ད་ག་རང་ལ་རེད། དེ་ལུགས་ཀྱི་རྙོག་དྲ་དང་དཀའ་ངལ་དེ་ག་འདྲས་སེ་ཡོང་གི་ཡོད་རེད་ཞུས་པ་ན་ད་གོང་ས་མཆོག་གིས་ད་ལྟ་འདི་གསུངས་ཀྱི་ཡོད་རེད། འགྲོ་བ་མི་ཡི་ཀུན་སྤྱོད་དང། བསམ་བློ་ཡི་རིན་ཐང་བྱམས་དང་སྙིང་རྗེ་འདི་མ་འདང་བ་དེ་ལ་མ་འདང་བ་ཟེར་དེ་སྣང་མེད་དུ་ཤོར་བ་ལ་བརྟེན་ནས་བྱུང་བ་རེད་ཟེར་གོང་ས་མཆོག་གིས་དེ་འདྲ་གསུངས་ཀྱི་འདུག་ད་འདི་སྡོམ་བརྒྱབ་ན་སྡོམ་བརྒྱབ་ནས་བཤད་པ་ན། བསམ་བློའི་རིན་ཐང་དང་ཀུན་སྤྱོད་ཟེར་དེ་སྤྱིར་བཏང་ནས་ང་རང་ཚོའི་འགྲོ་བ་མིའི་ལྷན་སྐྱེས་ཁོ་རང་ཡོད་བསྡད་པ་རེད་ད་དེ་ག་འདྲ་བྱས་སྣང་མེད་ཤོར་གྱི་ཡོད་རེད་ལབ་པ་ན། དངོས་པོའི་གནས་ལུགས་དངོས་པོའི་གནས་ལུགས་དང་གནས་སྟངས་དེ་ཧ་མ་གོ་བ་དེ་ལ་བརྟེན་ནས་སྣང་མེད་ཤོར་གྱི་ཡོད་རེད་དཔེར་ན་ང་ཚོ། མེ་ཡི་རང་བཞིན་དེ་ཚ་ཞིང་སྲེག་པ་ཡིན་པ་ཧ་གོ་ན། དེ་ལ་ལག་པ་འདུག་སེ་འཆང་གི་མ་རེད་པ། ལག་པ་རེག་གི་མ་རེད་པ་ག་རེ་ཟེར་ན་ལག་པ་རེག་ན་ལག་པ་འཚིག་གི་རེད་ཟེར་ནས་འདུག་སེ་ད་ང་རང་ཚོ་ཚོར་བ་སླེབས་ཀྱི་རེད་པ། ད་མེ་ཡི་རང་བཞིན་དེ་ཚ་ཞིང་སྲེག་པ་ཡིན་པ་ཧ་མ་གོ་བའི་དཔེར་ན་ང་ཚོ་སྤུ་གུ་ཆུང་ཆུང་ཚོས་དེ་ནས་ལག་པ་མེ་ལ་འདུག་སེ་གློ་བུར་འདུག་ཚེ་མ་དེ་ནས་ལག་པ་འཚིག་འགྲོ་གི་རེད་པ། ཨོ་དེ་ནང་བཞིན་བྱས་ནས་དངོས་པོའི་གནས་ལུགས་དེ་ཧ་མ་གོ་ཡོང་དུས་ཙམ་པ་ལ་ད་དེ་ནས་དཀའ་ངལ་ཞིག་འཕྲད་ཡོང་དུས་དེ་ལ་ཡ་ལན་དང་གདོང་ལེན་བྱེད་མ་ཐུབ་ཡོང་དུས་དེ་འདྲའི་གི་དཀའ་ངལ་མི་གཅིག་ལ་འཕྲད་གཉིས་ལ་འཕྲད་གསུམ་ལ་འཕྲད་རྒྱལ་ཁབ་གཅིག་ལ་འཕྲད་གཉིས་ལ་འཕྲད་འཛམ་བུ་གླིང་གོ་ལ་ཡོངས་སུ་རྫོགས་པ་དེ་འདྲའི་གི་དང་དཀའ་ངལ་དེ་མང་པོ་འཕྲད་བསྡད་པ་རེད་ད་འོ་ན་དངོས་པོའི་གནས་ལུགས་དེ

དེ་ལ་བཀྲ་མ་ཤིས་པ་མང་པོ་ཆགས་ཡོང་གི་འདུག་དེ་ཡོང་དུས་ཙམ་པ་ལ། ནང་པ་སངས་རྒྱས་པའི་ལྟ་གྲུབ་དང་ཚན་རིག་དེ་སྦྱངས་པ་ཡིན་ན། དེར་སློབ་སྦྱོང་བྱས་པ་ཡིན་ན། དེ་ནི་བསམ་བློ་གུ་ཡངས་པོ་ཆགས་ཡས། བསམ་བློ་རྒྱ་ཆེན་པོ་ཆགས་ཡས། མཐོང་རྒྱ་ཆེན་པོ་ཆགས་ཡས། ཐོས་རྒྱ་ཆེན་པོ་ཆགས་ཡས་འོ་ད་དེ་འདྲའི་དེ་ཕན་ཐོགས་དངོས་གནས་དྲང་གནས་ཀྱི་བསམ་གྱིས་མི་ཁྱབ་པ་ང་ཚོ་གི་ཁ་ནས་བཤད་པ་ཙམ་མ་ཡིན་པར་དངོས་གནས་མི་གཅིག་གིས་ལག་ལེན་བསྟར་བ་ཡིན་ན་བརྒྱ་ཆ་བརྒྱ་ཐམ་པ་དེ་ག་རང་ཡོང་གི་ཡོད་པ་རེད་ད། ཅིག། དེ་ཡི་ཐོག་ནས་སྦྱངས་པ་ན་ར་འཕྲོད་ཀྱི་རེད། འདི་རེད་ད་གཙོ་བོ་དེ་ད་ང་ཚོ་འདི་བཤད་ཀྱི་ཡོད་རེད་པ Secular Ethics ནས་བཤད་ཀྱི་ཡོད་རེད་པ Secular Ethics ཟེར་དེ། འགྲོ་བ་མིའི་ཡ་རབས་བཟང་སྤྱོད་དེ་དར་སྤེལ་གཏོང་ཡས་ཉམས་པ་དེ་གསོ་བ། མེད་པ་དེ་ཡར་ཡོད་པ་ག་འདྲ་བཟོ་དགོས་ཀྱི་ཡོད་རེད་ལབ་ན་ད་འདི་གཙོ་བོ་དེ་འདི་ཐུག་གི་ཡོད་རེད་ད།
ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་གོང་འཕེལ་གཏང་ཡས་དེ་རྒྱལ་བ་རིན་པོ་ཆེ་གི་དགོངས་གཞི་དེ་རེད་བ། འོ་དེ་རེད་ཆོས་ལུགས་ལ་མ་བརྟེན་པའི་ཡ་རབས་བཟང་སྤྱོད་གོང་འཕེལ་གཏོང་ཡས་ཟེར་དེ་ཅིག་ག་འདྲས་སེ་ཡོང་དགོས་རེད་ལབ་ན། ཡ་རབས་བཟང་སྤྱོད་ཟེར་དེ་གོང་འཕེལ་གཏོང་ཡས་ཀྱི་ཐབས་ལམ་དེ་འཛམ་བུ་གླིང་འདི་ན་སྤྱི་བཏང་ནི་ད་ཆོས་ལུགས་ཟེར་གཅིག་དང། སྤྱི་བཏང་གི་དང་སློབ་སྦྱོང་གི་རིགས་གཉིས་ཡོད་རོགས་ད་སློབ་སྦྱོང་གི་ཐོག་ནས་བཙལ་དྲ་དེ་དེང་སང་ཚན་རིག་གི་ཁོངས་གཏོགས་དེ་ཆགས་ཀྱི་ཡོད་རེད་ད་དེང་སང་གི་ཚན་རིག་ནང་ལོགས་ལ་ཡ་རབས་བཟང་སྤྱོད་གོང་འཕེལ་གཏོང་ཡས་ཟེར་ད་ཡོད་ཡང་ཡོད་མ་རེད། ད་ཆོས་ལུགས་ནང་ལ་ཤུགས་བརྒྱབ་པ་ན་ཆོས་ཆོས་ལུགས་ད་འཛམ་བུ་གླིང་འདི་ན་ཆོས་ལུགས་མང་པོ་ཅིག་རེད Christian རེད Hindu རེད Muslim རེད་དེ་ཡང་ནང་པ་རེད Jain དང་དེ་འདྲ་མང་པོ་ཅིག་ཡོད་དེ་ད་ག་རེ་བརྟེན་དགོས་པ་རེད Muslim ལ Muslim ལ་དེ་འདི་གར་དང་ཁ་ཆེ་ལ་བརྟེན་པ་ན་མི་མང་ཆེ་ཁ་ཆེ་ལ་སྣང་བ་འགྲོ་གི་མ་རེད་ཨ་ནི་འདི་གར་ཡེ་ཤུ་ལ་བརྟེན་པ་ན་མི་མང་ཆེ་ཡེ་ཤུ་ལ་སྣང་བ་འགྲོ་གི་མ་རེད་ནང་པ་ལ་བརྟེན་པ་ན་མི་མང་ཆེ་ནང་པ་ལ་སྣང་བ་འགྲོ་གི་མ་རེད་དེ་འདྲ་ཡིན་པ་སོང་ཙང་ཆོས་ལ་བརྟེན་ནས་ཡ་རབས་བཟང་སྤྱོད་གོང་འཕེལ་གཏོང་བ་དེ་ད་ལྟ་ནས་ཀྱང་ལོག་ཡོད་མ་རེད། དམིགས་བསལ་ཆོས་ལ་མ་བརྟེན་ནས་ཡ་རབས་བཟང་སྤྱོད་གོང་འཕེལ་བཏང་ཡང་བརྗོད་ཡོད་རེད་ད་དེ་ག་རེ་རེད་ལབ་ན་དེ་ནི་ནང་པ་སངས་རྒྱས་པའི་གཞུང་ལ་བཤད་པའི་ལྟ་གྲུབ་དང་ནང་པ་སངས་རྒྱས་གཞུང་ལ་བཤད་པའི་ཚན་རིག་དང་ལ་གཙོ་བོ་ད་སེམས་ཁམས་རིག་པ་ད་དེ་ལ་བརྟེན་ནས་ད་དེ་ནས་ཡ་རབས་བཟང་སྤྱོད་གོང་འཕེལ་དང་ཀུན་སྤྱོད་ཡར་རྒྱས་དང་འདུག་ཟེར་བ་ལ་བརྟེན་ནས་དེ་ད་དེ་གོང་དུ་བཤད་པ་ནང་བཞིན་རྙོག་དྲ་དེ་ཚང་མ་མེད་པ་བྱས་ནས་འཛམ་འཛམ་བུ་གླིང་ནང་ཞི་བདེ་ཡོང་ཡས་ད་དེ་འདྲ་ཞིག་ཡོད་རེད་སེ་ཞུ་གི་ཡོད་ལ་ཨང། ལགས་འོང་རེད་རེད། ད་དེ་ནས་ངས་འདི་བཀའ་འདྲི་ཞུ་ཡ་ཡིན། ཁྱེད་རང་གི་གཟིགས་ཚུལ་ལ་བྱས་པ་ཡིན་ན་ད་ནང་པའི་ཚན་རིག་དང་ཨ་ནི་དེང་དུས་ཀྱི་ཚན་རིག་དབར་མཐུན་པའི་ཆ་གང་དང་གང་ཡོད་དང་ཡང་དེ་གཉིས་ལ་ཁྱད་ཆོས་མི་འདྲ་བ་གང་དང་གང་གཟིགས་ཀྱི་འདུག་གས། ད་དེ་དེང་དུས་ཀྱི་ཚན་རིག་དང་ད་ང་རང་ཚོ་ནང་པའི་ཚན་རིག། བར་ལ་བསམ་བློ་བཏང་དུས་ཙམ་པ་ད་སྤྱིར་བཏང་ནས་ད་དེང་དུས་ཀྱི་ཚན་རིག་བཤད་དུས་དངོས་ཁམས་ཚན་རིག་རེད་རྫས་སྦྱོར་ཚན་རིག་རེད་སྐྱེ་དངོས་ཚན་རིག་རེད་དབང་རྩ་ཚན་རིག་རེད་དེ་དང་དེ་བཞིན་ད་ནང་གསེས་ཕྱེ་ཡོང་དུས་ཙམ་པ་ལ་མང་པོ་ཅིག་ཡོང་སྡད་ཀྱི་འདུག་ད་ཡིན་ན་ཡང་ད་ད་དང་པོ་ངས་འདྲ་བའི་ཆ་ག་རེ་ཡོད་དེ་ངས་ནམ་ཅིག་ཞུ་ན་བསམ་སོང། ཞུ་ཡོང་དུས་ཙམ་པ་ལ་ང་རང་ཚོ་ཚན་རིག་པ་ཡིན་པ་ཡིན་ན་ཡང་དངོས་པོའི་གནས་ལུགས་ལ་བརྟག་དཔྱད་གཏོང་གི་ཡོད་རེད། ནང་པ་ཡིན་ན་ཡང་དངོས་པོའི་གནས་ལུགས་ལ་བརྟག་དཔྱད་གཏོང་གི་ཡོད་རེད། བརྟག་དཔྱད་གཏོང་ཡས་ཀྱི་ལམ་དང་འགྲོ་ས་དེའི་གི་བརྒྱུད་རིམ་གི་ཐོག་ནས་བལྟས་ན་འདྲ་བའི་ཆ་མང་པོ་ཞིག་ཡོང་སྡད་ཀྱི་ཡོད་རེད་དཔེར་ན་ང་ཚོས་བརྟག་དཔྱད་བཏང་ཡོང་དུས་ཙམ་པ་ལ་ནང་པ་སངས་རྒྱས་པའི་གཞུང་གི་ཐོག་ནས་ག་རེ་གསུང་གི་ཡོད་རེད་ཟེར་ན་གང་ཟག་རང་ཉིད་དངོས་པོའི་གནས་ལུགས་ལ་བརྟག་དཔྱད་གཏོང་བ་ལ་དང་པོ་ཆ་རྐྱེན་ག་རེ་ཚང་དགོས་རེད་ཟེར་ན། ད་ལྟ་སློབ་དཔོན་ཨརྱ་དེ་བ་གི་དབུ་མ་བཞི་བརྒྱ་པའི་ནང་དུ་གཟུར་གནས་བློ་ལྡན་དོན་གཉེར་བ་གསུངས་པ་རེད།

ཚན་རིག་པ་ཁོ་རང་ཚོ་གི་ཆོས་ལུགས་ཀྱི་ལྟ་གྲུབ་དང་ཡོངས་སུ་འགལ་བ་ཚན་རིག་གིས་ཁོ་རང་ཚོ་གི་ཆོས་ལུགས་དང་རྒྱབ་འགལ་ཏག་ཏག་ཕྱིན་པ་ཆགས་ཀྱི་ཡོད་རེད་དེ་ཡིན་ན་ཡང་བརྟག་དཔྱད་གཏོང་མཁན་ཚན་རིག་པ་ཁོ་རང་ཚོ་བློ་གཟུ་བོར་གནས་པ་ཆགས་ཀྱི་ཡོད་དང་སོ་སོའི་ཆོས་ལུགས་ཀྱི་ཐོག་ནས་བཤད་བཞག་པ་དེ་ལ་ནག་ཉེས་ཡོད་པ་ཡིན་ན་ནག་ཉེས་ཐེར་འདོན་བྱས་ནས་བཤད་སྡད་པ་རེད་ཉི་མའི་ཁྱིམ་རྒྱུད་ལ་བསམ་བློ་བཏང་དུས་ཙམ་པ་ལ་ད་ལྟ། མུ་སྟེགས་པ་ཚོས་དེ་བཤད་སྡད་པ་རེད་བ་ད་ལྟ་དཔེར་ན། ག་རེ་ཟེར་ན། དེ་འཛམ་བུ་གླིང་དབུས་ལ་ཡོད་རེད་ཉི་མ་དེ་ལ་སྐོར་ར་རྒྱབ་སྡད་ཡོད་རེད་ཟེར་གྱི་ཡོད་རོགས། ཡིན་ན་ཚན་རིག་གིས་དེའི་ལྡོག་ཕྱོགས་བཤད་ཡོད་རོགས་ད་དུས་ཁོ་རང་ཚོ་ཆོས་དང་འགལ་བ་རོགས། དེ་ནང་བཞིན་གྱི་སེམས་ཅན་ཆགས་རིམ་དང Evolutionary དང་འཕེལ་འགྱུར་རིག་པའི་ཐོག་ལ་བཤད་ཡོང་དུས་ཙམ་པ་ལ་ཁོ་ཚོས་གི་ཚང་མ་འཇིག་རྟེན་བཀོད་པ་པོས་བྱ་རྒྱུ་ཅིག་རེད་མ་གཏོགས་དེ་རྒྱུ་འབྲས་རྟེན་འབྲེལ་རྟེན་འབྲེལ་གྱི་ཐོག་ནས་དེའི་འགྲོ་ལུགས་འགྲོ་སྟངས་གང་ཡང་ཡོད་མ་རེད་སེ་མུ་སྟེགས་པ། ཆོས་ལུགས་རང་གི་ལྟ་གྲུབ་དག་ནི་དེ་འདྲ་སྲིད་འོས་རེད། ཡིན་ན་ཡང། ཆོས་དེ་ཁས་ལེན་མཁན་གྱི་ད་ཚན་རིག་པ་དེ་ཚོ་གིས་སོ་སོ་གི་ཆོས་ལ་སྐྱོན་ཡོད་ན་སྐྱོན་ཐེར་འདོན་བྱེད་ནས་འདུག་སུ་འགྲོ་གི་ཡོད་པའི་ཡོད་དུས་ཙམ་པ་ལ་དེ་འདྲས་ཀྱི་དཔེ་མཚོན་གྱི་ཐོག་ནས་བཤད་པ་ན་དེང་སང་གི་ཚན་རིག་པ་དེ་ཚོ་དངོས་གནས་དྲང་ནས་ཀྱི་ད་བློ་གཟུ་བོ་གསལ་གྱི་སློབ་སྦྱོང་དེ་སྦྱང་དགོས་འོ་ན་ཚན་རིག་ལ་དཔེ་ལྟ་དགོས་ཅིག་ལ་དེ་འདྲས་ཀྱི་གནས་སྟངས་ཆགས་ཀྱི་ཡོད་རེད་དེ་ཡོད་དུས་ང་ཚོས་ནང་པའི་བཤད

གཅིག། གཏན་ལ་འབེབས་ཡས་ཀྱི་དངོས་པོའི་གོ་རིམ་དེ་ག་རེ་རེད་ཟེར་ན་དང་པོ་དེ་ལ་ཚོད་དཔག་བྱེད་དགོས་རེད། གཉིས་པ་དེ་ལ་ཚོད་ལྟ་བྱེད་དགོས་རེད། གསུམ་པ་དེ་གི་མཇུག་འབྲས་དེ་ལ་ཁོ་ཚོས་ཀྱི་སྡོམ་ཚིག་བྱ་དགོས་རེད། སྡོམ་བྱས་པ་དེ་ག་འདྲ་ཞིག་བྱ་དགོས་རེད་ན། གང་ཟག་རང་ཉིད་ཀྱི་མཐོང་བཞག་པ་དེ་གཅིག་པོ་ལ་ཁོ་ཚོས་ཀྱི་ཆ་འཇོག་དང་ཨ་ནི། དཔང་རྟགས་དེ་ག་རང་བཞག་ནས་ཁོ་ཚོས་ཀྱི་ཡིད་ཚིམ་པ་བྱས་ནས་བཞག་གི་ཡོད་མ་རེད་ད་དེ་ག་འདྲ་རེད་ན། སོ་སོ་གི་ཚོད་དཔག་བྱས་ནས་ཚོད་ལྟ་བྱས་ནས་ཨ་ནི་ཐ་མ་མཇུག་འབྲས་ཐོན་བཞག་པ་དེའི་སྒང་ལ་གང་ཟག་གཉིས་པ་དང་གསུམ་པའི་དེ་མཇུག་ཡང་དམ་ཚིག་དེ་ག་རང་གི་ཐོག་ལ་ཨ་ནི་བརྒྱུད་ལམ་དེ་ག་རང་དང་པོ་ཚོད་དཔག་བྱས་དེ་ནས་གཉིས་པ་ཚོད་ལྟ་བྱས་དེ་ནས་འདུག་ཟིན་གྲུབ་འབྲས་བཏོན་དུས་ཙམ་པ་ལ་གྲུབ་འབྲས་དེ་གཅིག་པ་གཅིག་རྐྱང་རང་ཐོན་གི་ཡོད་ན་གཞི་ནས་ཁོ་ཚོ་གི་ཁས་ལེན་གི་རེད་ཁས་ལེན་གི་ཡོད་རེད་གཅིག་པ་གཅིག་རྐྱང་ཐོན་གི་མེད་ན་ད་དུང་ཁོ་ཚོས་བརྟག་དཔྱད་བཏང་གི་ཡོད་རེད་དེ་ཐ་མ་དེ་ག་རེ་ཆགས་འདུག་མ་ཚད་གཞི་ནས་ཁོ་ཚོ་གི་གཏན་འབེབས་བྱེད་གི་ཡོད་རེད་མ་གཏོགས་ཕ་གི། ནས་གང་བྱུང་མང་བྱུང་བྱས་ནས་ཁོ་གཅིག་མི་གཅིག་གིས་བཤད་པ་དེ་འོག་ཏུ་ཡར་ཡར་སོང་སྟེ་འགྲོ་ཐུབ་པ་མ་རེད་དེ་ཡང་ང་རང་ཚོ་ནང་པ་སངས་རྒྱས་ཀྱི་དེ་ཡང་ཁས་ལེན་བྱེད་སྟངས་དང་འདྲ་པོ་ཆགས་ཐུབ་པ་རེད།
ད་དུང་ཁོང་གིས་ནང་པ་སངས་རྒྱས་པའི་ཆོས་ལུགས་ཀྱི་ནང་དངོས་པོའི་གནས་ལུགས་གཏན་ལ་དབབ་པའི་སྐབས་ཁྱད་ཆོས་བཞིའམ་ཡང་ན་རྟོན་པ་བཞིའི་རྣམ་གཞག་ཐོག་ནས་དངོས་པོའི་གནས་ལུགས་གཏན་ལ་དབབ་ཀྱི་ཡོད་པ་ནང་ལྟར་ཚན་རིག་པ་ཚོས་ཀྱང་དངོས་པོའི་གནས་ལུགས་ལ་བརྟག་དཔྱད་ཞིབ་འཇུག་དང་ཉམས་ཞིབ་མཐིལ་ཕྱིན་པ་ཞིག་བྱས་པའི་ཐོག་ནས་གཏན་ལ་དབབ་ཀྱི་ཡོད་པ་ནི། ནང་པ་དང་ཚན་རིག་གཉིས་ཀྱི་དབར་མཐུན་པའི་ཆ་ཞིག་རེད་ཅེས་གསུངས་འདུག། ད་དེ་ག་ནང་བཞིན་གྱི་ང་ཚོ་ནང་པ་སངས་རྒྱས་པའི་གཞུང་གི་ཐོག་ནས་ག་རེ་གསུང་དགོས་ལབ་ན་དངོས་པོའི་གནས་ལུགས་ཐོག་གཏན་ལ་ཕབ་ཡོང་དུས་ཙམ་པ་ལ། བརྟག་དཔྱད་བཏང་ཡོང་དུས་ཙམ་པ་ལ། གང་ཟག་རང་ཉིད་ལ་ག་རེ་ཚང་དགོས་ལབ་ན་ཁྱད་ཆོས་བཞི་ཚང་དགོས་རེད་དྭ། ཁྱད་ཆོས་བཞི་དེ་མ་ཚང་ན་དངོས་པོའི་གནས་ལུགས་གཏན་ལ་ཕབ་པ་ཡིན་ན་ཡང་མཇུག་འབྲས་དེ་ཏག་ཏག་རག་གི་མ་རེད་གྲུབ་དོན་དེ་ཏག་ཏག་ཅིག་གོ། གྲུ་བཞི་ཡིན་ན་གྲུ་བཞི་མ་རྙེད་པ་བྱས་ན་ཀྱོག་ཀྱོག། ཅིག་ལེབ་ལེབ་ཡིན་ན་ལེབ་ལེབ་དེ་ཏག་ཏག་མ་རྙེད་པ་བྱས་ནས་ཅིག་རིང་པོ་འདྲ་དེ་འདྲ་ཆགས་འགྲོ་གི་རེད་པ། དེ་ཡིན་དུས་ཙམ་པ་ལ་ད། ཁྱད་ཆོས་བཞི་དེ་ག་རེ་ཟེར་ན། གང་ཟག་ལ་མི་རྟོན་པ་ཆོས་ལ་རྟོན། ཆོས་ཚིག་ལ་མི་རྟོན་པ་དོན་ལ་རྟོན། དོན་དྲང་དོན་ལ་མི་རྟོན་པ་ངེས་དོན་ལ་རྟོན། ངེས་དོན་རྣམ་ཤེས་ལ་མི་རྟོན་པ་ཡེ་ཤེས་ལ་རྟོན། དེ་དུས་ཀྱི་སྐལ་པ་རྣམ་པ་བཞི། དངོས་པོའི་གནས་ལུགས་བརྟག་དཔྱད་གཏོང་གི་གང་ཟག་སུ་ཡིན་པ་ན་ད་དེའི་ཆ་རྐྱེན་ཚང་པ་ན། དེ་ནས་གོ་བརྡ་ཏག་ཏག་ཏག་གོ་ར་འཕྲོད་གི་ཡོད་རེད། དེ་ནང་བཞིན་བྱས་ནས་ཚན་རིག་པས་ཡང་དེ་ག་རང་རེད་ཁོང་ཚོའི་དངོས་པོའི་གནས་ལུགས་བརྟག་དཔྱད་གཏོང་དུས་ཙམ་པ་ལ། ཁོ་ཚོ་གི་དེབ་ཆུང་ཆུང་དེ་བཏོན་པ་ཡིན་ན་ཡང་མི་ཚེ་ལོ་བཅུ་དང་བཅོ་ལྔ་ཉམས་ཞིབ་དང་ཚོད་ལྟ་བརྟག་དཔྱད་རབ་དང་རིམ་པ་བཏང་ནས་ཁོ་ཚོ་གི་དེབ་བཏོན་གི་ཡོད་རེད་མ་གཏོགས་ཕ་གི། ད་དེ་དེང་སང་ང་ཚོ་གི་སྤྱི་ཚོགས་ནང་ལ་དེབ་བཏོན་པ་ན་ཅིག་ཟླ་བ་ཁ་ཤས་ཤིག་ནང་ཡར་བྲིས་མར་བྲིས་དེ་འདྲ་བཏོན་གི་ཡོད་མ་རེད་དེ་འདྲ་ཡིན་དུས་ཙམ་པ་འདི་དཔང་རྟགས་ག་རེ་བཏོན་གི་ཡོད་རེད་ལབ་ན། འདི་ག་རེ་ར་འཕྲོད་གི་ཡོད་རེད་ལབ་ན་ཁོ་ཚོ་གི་མི་གཞན་པས་བཤད་བཞག་པ་དེ་ཆ་འཇོག་དང་དེ་གཅིག་པུ་ལ་ཁོ་ཚོ་གི་ཨ་ནི་ག་ཚོད་ན་ཅིག་གི་དཔང་རྟགས་རུ་བྱས་འདི་གང་ཟག་གི་བཤད་པ་ལ་གཞི་བཟུང་བྱས་ནས་མ་འགྲོ་བར་སོ་སོ་གི་བརྟག་དཔྱད་བཏང་ནས

མདོ་དོན་སྙིང་པོ་དེ་ཞུ་བ་ཡིན་ན་ད་ཚན་རིག་ཟེར་ཡས་དེ་ང་རང་ཚོ་འཛམ་བུ་གླིང་མི་རིགས་ཐུན་མོང་གི་འགྲོ་བ་མི་དུང་ཕྱུར་བདུན་ཅུ་ཐུན་མོང་གི་རིག་གནས་འགྲོ་བ་མི་དུང་ཕྱུར་བདུན་ཅུ་ཐུན་མོང་གི་སློབ་སྦྱོང་བྱེད་དགོས་ཡས་ཅིག་ཤེས་དགོས་ཡས་ཅིག་ཕན་ཐོགས་ཡས་ཅིག་འོ་དེ་འདྲིའི་གི་རིག་གནས་ཐུན་མོང་བ་ཆགས་ཡོད་རེད་དཔེ་དེ་ནང་བཞིན་བྱས་ན་གཅིག་པ་གཅིག་རྐྱང་ང་ཚོ་ནང་པ་སངས་རྒྱས་པའི་གཞུང་ནས་བཤད་པའི་ད་ཅི་གོང་དུ་ད་ཆོས་དད་ཕར་བཞག་ད་ནང་ཆོས་ཀྱི་ལྟ་གྲུབ་དང་ཚན་རིག་ཟེར་ཡས་འོ་དེ་ཡང། ཚན་རིག་ནང་བཞིན་འགྲོ་བ་མི་རིགས་ཐུན་མོང་གི་རིག་གནས་འགྲོ་བ་མི་རིགས་ཐུན་མོང་ལ་ཉེ་བར་མཁོ་བ། འགྲོ་བ་མི་རིགས་ཐུན་མོང་གི་སློབ་སྦྱོང་བྱས་ནས་ཨ་ནི་ག་རེ་ཟེར་ན་ལུས་དང་སེམས་ལ་བདེ་སྐྱིད་གྲུབ་ཀྱི་འོ་ལྟ་ཅི་གཅིག་པ་གཅིག་རྐྱང་ཆགས་པ་དེའི་ཚོད་ནས་དཔེར་ན་རྩ་བའི་གཅིག་མཚུངས་འདྲ་བ་ཞིག་གི་ཆ་དེ་ཡོད་རེད། དེ་ཡང་ད་མདོ་དོན་སྙིང་པོར་ཞུ་བ་ན་དཔེར་ན་ང་རང་ཚོའི་ལུས་པོ་བདེ་བོ་དགོས་ཀྱི་རེད་སེམས་པ་སྐྱིད་པོ་དགོས་ཀྱི་རེད་ད་འདི་ཡང་ཚན་རིག་རེད་ནང་ཆོས་གཉིས་ཀའི་ཐོག་ནས་ད་ཚན་རིག་དང་ནང་ཆོས་གཉིས་ཀ་ག་རེ་བྱེད་པ་ལབ་ན་ང་རང་ཚོ་ནང་པ་གཅིག་གི་ལུས་སེམས་བདེ་སྐྱིད་གྲུབ་པ་ལ་ད་ཉེ་བར་མཁོ་བ་ད་དེའི་ཐོག་ནས་འདྲ་བའི་ཆ་ཆགས་དགོས། གོང་དུ་སྐུ་ཞབས་མཆོག་བཀྲ་ཤིས་ལགས་ཀྱིས་དེང་དུས་ཀྱི་ཚན་རིག་དང་ནང་ཆོས་གཉིས་ཀས་འགྲོ་བ་མིའི་ལུས་སེམས་གཉིས་ཀར་ཧ་ཅང་ཕན་ཐོགས་ཆེན་པོ་ཡོང་གི་ཡོད་པ་ནི་མཐུན་པའི་ཆ་ཞིག་རེད་ཅེས་གསུང་གི་འདུག་གཟའ་འཁོར་རྗེས་མའི་ནང་ཁོང་གིས་ཚན་རིག་དང་ནང་ཆོས་གཉིས་ཀྱི་དབར་མ་མཐུན་པའི་ཆ་གང་དང་གང་ཡོད་པ་རྣམས་ཀྱི་སྐོར་ལ་འགྲེལ་བཤད་གནང་བ་ཞིག་སྙན་སྒྲོན་ཞུ་ཡས་ཡོད་དེ་དོན་ཚང་མས་གསན་རྒྱུ་མ་བསྙེལ་བར་གནང་རོགས་གནང་ཐུགས་རྗེ་ཆེ་གནང།